འགལ་དམིགས་ཀྱི་རྟགས་ག་ཚོད་ཡོད་ན་ཁོ་འདུ་བར་བྱེད་ཡོང་དུས་ད་ག་གི་ནང་ལ་འདུ་བར་བྱེད་རེད་ཟེར་ན་ཡ་གི་རང་བཞིན་འགལ་དམིགས་དང་འགལ་འབྲས་དམིགས་པའི་རྟགས་གཉིས་དེ་ཁོས་གང་རུང་ཞིག་ནང་ལ་འདུས་འགྲོ་བ་མེད་འགྲོ། དེ་ཡིན་པ་རེད། དེ་ལྟ་བུའི་སྐད་ཀྱི་ལས་ལ་མེད་འགྲོ། དང། འབྲེལ་ཟླ་མ་དམིགས་པའི་རྟགས་གང་ཡིན་པ་དེ། ཡ་གི་རང་བཞིན་མ་དམིགས་པའི་རྟགས་དང། འོ་ད་རྒྱུ་མ་དམིགས་པའི་རྟགས་ནང་ལ། ཕལ་ཆེ་བ་ཞིག་བསྡུས་ཆོག་དགོས་ཡོད་ཡིན་པ་རེད། དཔེར་ན་ག་རེ་བྱས་འགྲོ་རེད་ཟེར་ན། ཁྱབ་བྱེད་མ་དམིགས་པའི་རྟགས་རྒྱུ་ཨ་རེད་དེ་རང་བཞིན་མ་དམིགས་རྟགས་ནང་བསྡུས་ཆོག་གོ་རེད་རེད་བ། ག་རེ་ཟེར་ན་རྟགས་ལོག་དང་ཆོས་ལོག་གཉིས་མོ་དེ་རང་བཞིན་གཅིག་པ་ཞིག་རེད་དེ་ཨ་རེད་ཁྱབ་ཆེ་ཆུང་ཡོད་པ་ཙམ་གྱིས་མ་གཏོགས་རང་བཞིན་གྱིས་རང་བཞིན་གཅིག་པ་རེད་བ། རེད་བ། རྒྱུ་འབྲས་ལ་ངོ་བོ་ཉིད་གསུམ་དུ་ངེས་ལ་ངོ་བོ་ལ་ཁྱབ་ཆེ་བ་དང་མཉམ་པ་གཉིས་སུ་ངེས་ཟེར་ལབ་པ་ཡིན་མི་ཤེས། འོ་དེ་ཡིན་དུས་ད་རང་བཞིན་མ་དམིགས་དེ་འདི་ནང་ལ་སུ་བསྡུས་འགྲོ་བ་ཡིན་པ་འདྲ། ད་དེ་བཞིན་དངོས་འབྲས་མ་དམིགས་པའི་རྟགས་དེ་ཡང། རྒྱུ་མ་དམིགས་པའི་རྟགས་ནང་ལ་འོ་ད་ཕལ་ཆེར་བསྡུས་འགྲོ་གི་ཡ་ཡིན་པ་རེད་དེ་རེད་བ། འོ་བསྡུས་འགྲོ་གི་ཡ་ཡིན་པ་རེད།

ཁོ་དང་ཏག་ཏག་དངོས་སུ་འགལ་བ་ཞིག་ས་ཆའི་སྟེང་དུ་འདུག་ཟེར་ནས། ཁོ་དེ་ལ་བཀོད་པ་རེད། ཁོ་དང་དངོས་སུ་འགལ་བ་ཞིག་དེའི་སྟེང་དུ་འགལ་འགལ་ཅིག་ཤོས་དེ་མེ་དེ་མེ་དེ་དམིགས་པ་རྟགས་སུ་བཀོད་པ་རེད། དམིགས་པ་རྟགས་བཀོད་ཡོང་དུས་ཙང་འོ་ཁ་ཤས་དུ་བ་དྲག་ཕྱུར་བ་དེ་བཀོད་དགོས་ཨ་རེད་དེ་དུ་བ་དྲག་ཕྱུར་གོ་ཡོད་གོ་ག་རེ་ཟེར་ན་ཁོའི་རྒྱུ། མེ་སྟོབས་ཆེན་པོ་དེ་ས་ཆ་དེའི་སྟེང་དུ་ཡོད་ཙང་ཨ་ནི་དེའི་སྟོབས་ཀྱིས་དུ་བ་དྲག་ཕྱུར་བ་དེ་བྱུང་བ་རེད། མི་འདི་ཚོ་དུ་བ་དྲག་ཕྱུར་བ་རྟགས་བཀོད་པ་དེ་ཡང་མཐར་གཏུགས་ན་མེ་སྟོབས་ཆེན་པོ་རྟགས་བཀོད་པ་ནང་ལ་ཐུག་འགྲོ་ཡོད་ས་རེད།

ཡིན་ན་ཡང་གཙོ་བོ་གཙོ་བོ་དེ་ག་རེ་བསྐོར་གྲང་རེག་བསྐོར་ཞེས་པ་དེ་དགག་བྱའི་ཆོས་ལ་བཟུང་ན་ཡང། ཁོ་གཉིས་གཉིས་མོ་དེ་དངོས་སུ་འགལ་བ་གོ་ག་རེ་ལ་བཤད་དགོས་ཟེར་ན་གྲང་རེག་དང་མེ་སྟོབས་ཆེན་པོ་གཉིས་མོ་དེ་ཨ་ནི་དངོས་སུ་འགལ་བ་ཡིན་པའི་རྒྱུ་མཚན་གྱིས་བཀོད་ཁུག་ཁུག་ཏུ་བ་རྒྱུ་དང་འགལ་བ་འབྲས་བུ་དང་འགལ་བའི་རེ་ག་ས་ཁྱབ་བྱེད་དང་འགལ་བ་རེ་ག་ས་འོ་ཐུག་སུ་བྱས་ནས་ཟེར་དགོས་ཡ་དེ་གང་ག་ལ་གྲང་རེག་དང་མེ་སྟོབས་ཆེན་པོ་གཉིས་མོ་དེ་དངོས་སུ་འགལ་བ་གོ་སྒྲུབ་ནི་བཀོད་གོ་བ་ཡིན་ཙང་འགལ་དམིགས་ཀྱི་རྟགས་ཕལ་ཆེ་བ་དེ་རང་བཞིན་འགལ་དམིགས་ནང་ལ་ཕལ་ཆེ་བ་མོ་གོ་གང་ག་རང་བཞིན་འགལ་དམིགས་ནང་ལ་བསྡུས་སོང་གོ་ཡིན་ས་རེད།

བྱས་ན་ད་ལྟ་འདིའི་སྐབས་སུ་བཙལ་ན་དངོས་འབྲས་མ་དམིགས་པའི་རྟགས་དེ་རྒྱུ་མ་དམིགས་པའི་རྟགས་ནང་ལ་འདུས་གྱི་མ་རེད་ཟེར་སོང་ང། མི་འདུས་པ་དེ་ག་རེ་རེད་ཟེར་ན། འབྲེལ་བ་ལ་འདུས་པའི་དོན་དག་ལ་གོ་དེ་མི་འདུག་ཟེར་སོང་ང་གང་རུང་གོ་འབྲེལ་བ་རང་དབང་ཅན་ཡིན་མཁན་གོ་མ་རེད་མ་ཡིན་མཁན་དེ་རེད་ཟེར་ལབ་སོང་ང། དེ་མཁས་པ་ཡང་མ་རེད་ཡག་གི་འདུ་ཚུལ་དེ་ག་རེ་ཟེར་ན། འོ། རྒྱུ་འབྲེལ་བ་གྲུབ་ཚུལ་གྱི་ཆ་ནས་འབྲེལ་བ་གྲུབ་ཚུལ་གྱི་ཆ་ནས་དེའི་ནང་ལ་འདུས། འོ་ད་ལྟ་འདི་ག་རེ་ཟེར་ན། འོ། འབྲེལ་བ་རང་དབང་བ་ཡོད་མེད་ཀྱི་ཆ་ནས་དེའི་ནང་ལ་མ་འདུས། དེ་འདྲའི་བྱེད་ན་མི་དྲང་འགྲིག་གི་ཡོད་ན་མེད་ན་མི་ཤེས་ད། གང་གོ་འདུ་ཚུལ་ཅི་ཡིན་ཡོང་བ་ཤེས་པའི་ཆེད་དུ་ཡིན་ནོ།

འདིའི་མདུན་ནས། རྟགས་འདི་བསྡུས་ནས་རྣམ་པ་གསུམ་དུ་བཤད་ཀྱང། དེ་ལྟར་མི་དམིགས་འདི་རྣམ་གསུམ་བཤད་ཀྱང་རྣམ་པ་དུ་མ་སྟེ། སྦྱོར་བའི་སྒོ་ནས་རྣམ་པ་དུ་མ་དབྱེར་རུང་སྟེ། རྒྱུ་ཁྱབ་བྱེད་རང་བཞིན་མ་དམིགས་པ་སོགས། དེ་དང་དེ་ནི་གསུམ་པོ་དེ་དང་དེ་དག་དེ་ལ་ཡོད་ཡོད་པ་རང་བྱས། རྒྱུ་ཁྱབ་བྱེད་རང་བཞིན་དེ་དང་འགལ་བའོ། འགལ་དམིགས་གསུམ་ལ། སོགས་པས། སོགས་པས་བསྡུས་པ་ཁོ་ལ་ཨ་ནི་ག་རེ་ཟེར། འགལ་འབྲས་དམིགས་པ་དང་རྒྱུ་དང་འགལ་བའི་འབྲས་བུ་དམིགས་པ་སོགས་འབྲེལ་ཟླ་རྟོགས། འབྲེལ་ཟླ་མ་རྟོགས་པ་སྟེ།